ད་རེས་ང་ཚོ་ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་ཀྱི་ཁམས་སྐད་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་ཡི་བོད་ཟླ་བཅུ་པ་ཚེས་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་པ་ཚེས་བཅུ་བདུན་གཟའ་མིག་དམར་གྱི་ལས་རིམ་ཁག་རྣམ་པ་ཚོ་ལ་སྒྲོག་གི་ཡིན། ད་ནི་དེ་རིང་གི་ལས་རིམ་ཁག་གི་ཐོག་མ་ལ་ཨ་རིའི་གྲོས་ཚོགས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གསེར་གྱི་རྟགས་མ་འབུལ་བཞེས་གནང་སྟེ་མི་ལོ་ཧྲིལ་པོ་བཅུ་དྲུག་འཁོར་བའི་གི་མཛད་སྒོ་དེ་ཨ་རིའི་གྲོས་ཚོགས་ཀྱི་ཚོགས་ཁང་ཞིག་གི་ནང་ལ་འཚོགས་གཏན་འཁེལ་ཡོད་པའི་སྐོར་གྱི་གནས་ཚུལ་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ནང། བོད་ལ Tibet ཞེས་པའི་དབྱིན་ཡིག་ཐ་སྙད་དེ་ཡི་ཚབ་ཏུ་ཨུ་ཚུགས་ངང་ནས་རྒྱ་ཡིག་གི་ཐ་སྙད Xizang ཞེས་པ་དེ་བཀོལ་སྤྱོད་བྱེད་འགོ་བཙུགས་ཡོད་པ་རེད། མཐའ་མཇུག་ཏུ་དམིགས་བསལ་གྱི་གསར་འགྱུར་དང་རྒྱ་ཡིག་གི་ཚགས་པར་དང་དུས་དེབ་ནང་ལ་བོད་ཀྱི་གནས་ཚུལ་ཐོན་པ་ཞེས་པའི་གི་ལེ་ཚན་བཅས་ལས་རིམ་ཁག་གི་རྗེས་སུ་རིམ་པས་བྱས་ནས་རྣམ་པ་ཚོ་ལ་སྒྲོག་གི་ཡིན། དེ་རིང་གི་གསར་འགྱུར་ཁག་སྦྱོང་བྱེད་སྒྲོག་གི་ཡིན། ཨ་རིའི་གྲོས་ཚོགས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གསེར་གྱི་རྟགས་མ་འབུལ་བཞེས་གནང་སྟེ་མི་ལོ་ཧྲིལ་པོ་བཅུ་དྲུག་འཁོར་བའི་མཛད་སྒོ་དེ་ཨ་རིའི་གྲོས་ཚོགས་ཀྱི་ཚོགས་ཁང་ཞིག་གི་ནང་ལ་འཚོགས་གཏན་འཁེལ་ཡོད་པ་དང། མཛད་སྒོ་ཡི་ཐོག་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ། གློག་བརྙན་འཁྲབ་ཁྲིད་པ་གྲགས་ཅན་རི་ཆར་ཌི་གྷེར་མཆོག་རྣམ་གཉིས་དབུ་བཞུགས་ཐོག་མཛད་སྒོ་དེ་སྲུང་བརྩི་ཞུ་རྒྱུ་ཡིན་པ་རེད། སྤྱི་ཟླ་བཅུ་པ་ཚེས་བཅུ་བདུན་ཉིན་ཨ་རིའི་གྲོས་ཚོགས་ཀྱི་ཚོགས་ཁང་ཞིག་གི་ནང་དུ། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་རི་ཆར་ཌི་གྷེར་རྣམ་གཉིས་དབུ་བཞུགས་ཐོག་ཨ་རིའི་གྲོས་ཚོགས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་གྲོས་ཚོགས་ཀྱི་གསེར་གྱི་རྟགས་མ་དེ་འབུལ་ནས་ལོ་ངོ་བཅུ་དྲུག་འཁོར་བའི་དུས་དྲན་གྱི་མཛད་སྒོ་འཚོགས་རྒྱུ་ཡིན་པ་རེད། ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་རྟགས་མ་དེ་ནི་ཨ་རིའི་གྲོས་ཚོགས་ཀྱིས་གནང་གི་ཡོད་པ་དང་སྲིད་འཛིན་རང་དབང་གི་གཟེངས་རྟགས་དང་འདྲ་མཉམ་གྱི་ཨ་རི་ཡི་ཆེས་མཐོ་ཡི་སྤྱི་དམངས་ཀྱི་གཟེངས་རྟགས་ཤིག་ཡིན་ཞིང། ནང་བཞིན་ཨ་རི་ཡི་ལོ་རྒྱུས་དང་རིག་གཞུང་ཡི་ཐད་ལ་ཤུགས་རྐྱེན་ཆེན་པོ་ཡོད་མཁན་དང། དེ་བཞིན་མི་རིགས་ལ་བྱས་རྗེས་ཆེན་པོ་བཞག་མཁན་ཚོ་ལ་འབུལ་གྱི་ཡོད་པ་དང། གཟེངས་རྟགས་ཐོབ་མཁན་དེ་ནི་ཨ་རི་ཡི་སྤྱི་འབངས་ཡིན་མིན་ཀྱི་ཚད་བཀག་གང་ཡང་མེད་པ་རེད། དེ་ཡང་ཕྱི་ལོ་ཉིས་སྟོང་བདུན་ལོ་ཡི་གི་ཕྱི་ཟླ་བཅུ་པ་ཚེས་བཅུ་བདུན་ཉིན་ཨ་རིའི་གྲོས་ཚོགས་ཀྱི་ཚོགས་ཁང་ཆེན་མོའི་ནང་དུ་སྐབས་དེར་ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་ལྕམ་ནེན་སི་ཕེ་ལོ་སི་མཆོག་དང་སྲིད་འཛིན་ཇོར་ཇི་ཌབ་ལིའུ་སྦུ་ཤུ་མཆོག་བཅས་ནས་མཉམ་ཞུགས་ཀྱི་ཐོག་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་དེ་འབུལ་ཡོད་པ་རེད། དུས་དེ་ནས་བཟུང་ཨ་རི་ཡི་ས་གནས་གང་ས་ལ་གནས་སྡོད་བོད་མི་དང་བོད་དོན་རྒྱབ་སྐྱོར་ཚོགས་པ་རྣམས་ཀྱི་གིས་ལོ་རེ་བཞིན་དུས་དྲན་འདི་སྲུང་བརྩི་གཟབ་རྒྱས་ཞུ་བཞིན་པའི་གནས་ཚུལ་ཐོན་ཡོད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ནིའུ་ཛི་ལན་ཌིའི་རྒྱལ་ཁབ་ཀྱི་གསར་འདེམས་བྱུང་བའི་གི་སྲིད་བློན་ཁི་སི་ཊོ་ཕར་ལུག་སོན་མཆོག་ལ་འཚམས་འདྲི་དང་སྦྲགས་རྒྱལ་ཁབ་དེ་ཡི་གི་རྡུལ་ཕྲན་མཚོན་ཆ་དང་བྲལ་བའི་གི་སྲིད་བྱུས་ལ་རྒྱུན་འཁྱོངས་ཆེད་ཆོད་སེམས་བརྟན་པོ་ཡོད་པ་དེ་ལ་རྒྱལ་ཁབ་གཞན་གྱི་གི་མིག་དཔེ་བལྟ་ས་ཞིག་ཆགས་ཡོད་པ་སྐོར་གསུང་འཕྲིན་ཞིག་གནང་ཡོད་པའི་གི་གནས་ཚུལ་ཐོན་ཡོང་གི། དེ་ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ཟླ་བཅུ་པ་ཚེས་བཅུ་དྲུག་ཉིན་ཉུ་ཟི་ལན་ཌིའི་རྒྱལ་ཁབ་ཀྱི་གསར་འདེམས་བྱུང་བའི་གི་སྲིད་བློན་ཁི་སི་ཊོ་ལུག་སོན་མཆོག་ལ་འཚམས་འདྲི་དང་སྦྲགས་བཀྲ་ཤིས་རྟེན་འབྲེལ་གྱི་བཀའ་ཡིག་ཅིག་གནང་ཡོད་པ་དེའི་ནང་དེང་སང་འཛམ་གླིང་གང་ས་ལ་རྙོག་དྲ་དང་ཉམ་ཐག་ཆེ་བའི་གི་དུས་འདིར། མང་ཚོགས་ནི་འགྲོ་བ་མི་ཡི་གཅིག་གྱུར་གྱི་འདུ་ཤེས་དང། ཕན་ཚུན་རྟེན་དང་རྟེན་འབྲེལ་གྱི་འབྲེལ་བ་ཡིན་པ་དེ་གསལ་པོ་ཤེས་པ་དེ་ཇེ་ཆེ་རུ་འགྲོ་བཞིན་པར་བརྟེན་ཚང་མ་གིས་ནུས་པ་མཉམ་སྤུངས་བྱས་ན། རིང་མིན་འབྲས་བུ་བཟང་པོ་ཞིག་སྨིན་རྒྱུ་ཡིན་པ་གི་ཡིད་ཆེས་གནང་གི་ཡོད་པ་དང། ཉུ་ཛི་ལན་ཌི་ནི། རྒྱལ་ཁབ་གཞོན་གཅིག་གི་རྡུལ་ཕྲན་མཚོན་ཆ་དང་བྲལ་བའི་སྲིད་བྱུས་འཛིན་བཞིན་པ་དེར།

དཔལ་ས་སྐྱ་སྐྱབས་མགོན་གོང་མ་ཁྲི་འཛིན་བཞི་བཅུ་ཞེ་གསུམ་པ་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་དབུ་བཞུགས་ཐོག་ནིའུ་ཡོག་ཏུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་པའི་ཆེད་དུ་སྒྲོལ་ཆོག་གི་གསུང་ཆོས་གནང་བ་དང། དད་ལྡན་མང་ཚོགས་ལ་སྒྲོལ་དཀར་གྱི་ཚེ་དབང་གནང་བ་དང་བཀའ་སློབ་གནང་བ་སོགས་ཀྱི་གི་མཛད་འཕྲིན་བསྐྱངས་ཡོད་པ་རེད། དེ་ཡང་ནིའུ་ཡོག་དང་ནིའུ་འཇར་སིའི་ས་སྐྱ་བརྩེ་ཆེན་ཚོགས་པའི་གོ་སྒྲིག་འོག་སྤྱི་ཟླ་བཅུ་པ་ཚེས་བཅོ་ལྔ་ཉིན། ནིའུ་ཡོག་ནང་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་གི་ཚོགས་ཁང་ཕུན་ཚོགས་སྡེ་བཞི་གླིང་དུ། དཔལ་ས་སྐྱ་སྐྱབས་མགོན་གོང་མ་ཁྲི་འཛིན་བཞི་བཅུ་ཞེ་གསུམ་པ་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་དབུ་བཞུགས་ཐོག་དགེ་འདུན་པ་དང་མང་ཚོགས་བཅས་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་ཆེད་ཞབས་བརྟན་གསོལ་སྒྲུབ་ཏུ་སྒྲོལ་ཆོག་གི་གསུང་ཆོས། དད་ལྡན་མང་ཚོགས་ལ་སྒྲོལ་དཀར་གྱི་ཚེ་དབང་གནང་ཡོད་པ་རེད། སྐབས་དེར་དད་ལྡན་མང་ཚོགས་ཀྱིས་རྒྱུན་དུ། ཆོས་ཉམས་ལེན་བྱེད་རྒྱུ་དེ་ཚུལ་བཞིན་ལྡན་པའི་ཐོག་ནས་ཉམས་ལེན་བྱེད་དགོས་པ་སྐོར་བཀའ་སློབ་གནང་ཡོད་པ་རེད། དཔལ་ས་སྐྱ་སྐྱབས་མགོན་གོང་མ་ཁྲི་འཛིན་བཞི་བཅུ་ཞེ་གསུམ་པ་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཏུ་དཔལ་ས་སྐྱ་སྐྱབས་མགོན་གོང་མ་ཁྲི་འཛིན་རིན་པོ་ཆེ་མཆོག་གཙོས་པའི་གི་བོད་གངས་ཅན་ཡུལ་གྱི་གི་སྐྱེས་བུ་དམ་པ་རྣམས་སྐུ་ཚེ་ཞབས་པད་བརྟན་ཆེད་གསོལ་འདེབས་ཞུས་པ་ཙམ་མི་འགྲིག་པར་རྒྱུན་དུ་མི་སྒེར་གྱི་གི་སྒོ་གསུམ་སྤྱོད་པ་ཡག་པོ་གནང་དགོས་པ་སྐོར་བཀའ་སློབ་གནང་ཡོད་པ་རེད་ཡང། དཔལ་ས་སྐྱ་སྐྱབས་མགོན་གོང་མ་ཁྲི་འཛིན་བཞི་བཅུ་ཞེ་གསུམ་པ་མཆོག་ནས་ཆོས་ཞུ་བ་ཡི་ཁྲོད་བོད་ཆས་ཡག་པོ་གྱོན་མཁན་རྣམས་ལ་བསྔགས་བརྗོད་དང་འབྲེལ། བཙན་བྱོལ་ནང་དུ་ཐོག་མར་འབྱོར་མཁན་རྣམ་པའི་གིས་དཀའ་ངལ་མང་པོ་ཞིག་ལ་གདོང་ལེན་བྱས་ནས་བོད་ཀྱི་སྲོལ་རྒྱུན་གྱི་གོམས་གཤིས་བཟང་པོ་དང་རིག་གཞུང་བཟང་པོ་རྣམས་མ་ཉམས་ཉར་ཚགས་བྱས་ཡོད་པ་བཞིན། ད་ལྟ་ཕྱི་ཡི་རྒྱལ་ཁབ་ཁག་ནང་ཡོད་པའི་གཞོན་སྐྱེས་ཚོ་གིས་རང་གི་བུ་ཕྲུག་ཚོ་ལ་བོད་སྐད་བོད་ཡིག་དང་གོམས་གཤིས་བཟང་པོ་བསླབ་དགོས་པ་དེ་གལ་ཆེན་པོ་ཞིག་ཡིན་པ་སྐོར་བཀའ་གནང་ཡོད་པ་རེད། མཇུག་ཏུ། ས་སྐྱ་བརྩེ་ཆེན་ཡི་དྲ་རྒྱ་ཐོག་སློབ་གྲྭ་གི་སློབ་ཕྲུག་ཚོ་ལ་དམིགས་བསལ་གྱི་ཨ་ར་པ་ཙ་གི་ལྗགས་ལུང་དང་དད་ལྡན་མང་ཚོགས་ལ་མཇལ་ཁ་བཅས་ཀྱི་གི་མཛད་འཕྲིན་གནང་ཡོད་པའི་གི་གནས་ཚུལ་ཐོན་གི། དབུས་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་རིའི་ནང་ལ་དེ་སྔ་ཕེབས་མ་མྱོང་བའི་གི་ཨ་རི་ཡི་ས་ཁུལ་འདྲ་མིན་གྱི་བོད་རིགས་སྤྱི་མཐུན་ཚོགས་པ་ཁག་ལ་གཟིགས་ཞིབ་གནང་ཡོད་པ་ལྟར། ཟླ་བ་འདི་ཡི་གི་ཚེས་བཅུ་བཞི་ཉིན་སྲིད་སྐྱོང་མཆོག་ཇོར་ཇཱ་མངའ་སྡེ་ཡི་རྒྱལ་ས་ཨེ་ཏི་ལན་ཏྲ་རུ་གཞུང་འབྲེལ་གྱི་ཕྱོགས་ཕེབས་གནང་ཡོད་པ་དང་གནམ་ཐང་དུ་ཨེ་ཏི་ལན་ཏྲ་རུ་རྟེན་གཞི་བྱས་པའི་འབྲས་སྤུངས་བློ་གསལ་གླིང་ཆོས་ཚོགས་ཀྱི་སྐུ་ཚབ་དང་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་གི་ཚོགས་གཙོ་དང་རྒྱུན་ལས་གཙོས་པའི་གི་ས་གནས་བོད་མི་རྣམས་ཀྱིས་ཕེབས་བསུ་སྣེ་ལེན་ཞུས་ཡོད་པ་རེད། སྔ་དྲོ་སྲིད་སྐྱོང་མཆོག་གིས་ཨེ་ཏི་ལན་ཏྲ་ཁུལ་དུ་གནས་སྡོད་བོད་མི་རྣམས་ལ། སྐབས་བཅུ་དྲུག་པའི་བཀའ་ཤག་གི་སྲིད་བྱུས་དང་ལངས་ཕྱོགས་ཁག་ངོ་སྤྲོད་གནང་པའི་སྐབས་བོད་ནང་གི་ཛ་དྲག་གི་གནས་སྟངས་དེ་ཉིན་རེ་བཞིན་ཇེ་ཆེ་དུ་འགྲོ་བཞིན་པ་དང་བཙན་བྱོལ་བོད་མི་རྣམས་ཀྱི་གི་མཐུན་ལམ་དང་རྡོག་རྩ་གཅིག་སྒྲིལ་གྱི་ཐོག་ནས་བོད་ཀྱི་གི་ཆོས་དང་རིག་གཞུང་འཛིན་སྐྱོང་སྤེལ་གསུམ་བྱེད་རྒྱུ་དེ་གལ་ཆེན་པོ་ཡིན་པ་སོགས་ཀྱི་སྐོར་བཀའ་གནང་ཡོད་པ་རེད་དེའི་རྗེས་སུ་དྲི་བ་དྲིས་ལན་གནང་ཡོད་པའི་གནས་ཚུལ་ཐོན་གི། ཨོས་ཏྲེ་ལི་ཡ་ཡི་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་ཐེངས་བདུན་པའི་ཚོགས་ཆེན་ཐོག་བཞག་པའི་གི་གྲོས་ཆོད་ཞིག་ནི། བོད་མི་རྣམས་རྒྱ་དམར་གྱི་བསླུ་བྲིད་འོག་ལ་མ་ཚུད་པར་ཡིད་གཟབ་བྱེད་དགོས་པ་སྐོར་འཁོད་ཡོད་པ་རེད། དེ་ཡང་ཨོས་ཏྲེ་ལི་ཡ་ཡི་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་ཐེངས་བདུན་པ་དེ་སྤྱི་ཟླ་བཅུ་པ་ཚེས་བཅུ་བཞི་དང་བཅོ་ལྔ་ཉིན་གཉིས་ཀྱི་གི་རིང་བོད་རིགས་སྤྱི་མཐུན་ཚོགས་པའི་གོ་སྒྲིག་འོག་ཚོགས་ཆེན་དེ་ཚོགས་ཡོད་པ་དང་ལྷན་ཚོགས་དེའི་ཐོག་གྲོས་ཆོད་གལ་ཆེ་ཁག་མང་པོ་ཞིག་བཞག་ཡོད་པའི་ནང་ནས། དོ་སྣང་བྱེད་དགོས་པའི་གསལ་བསྒྲགས་གཙོ་བོ་ཞིག་ནི། བོད་མི་རྣམས་རྒྱ་དམར་གྱི་བསླུ་བྲིད་འོག་ལ་མ་ཚུད་པ་བྱེད་དགོས་པའི་གི་ཡིད་གཟབ་བྱེད་དགོས་པ་སྐོར་འབོད་སྐུལ་ཞུས་འབོད་སྐུལ་ཞུས་ཡོད་པ་རེད།

རྒྱ་ནག་དམར་ཤོག་གཞུང་གིས་བོད་ལ་བཙན་འཛུལ་བྱས་པ་ནས་བཟུང་སྲིད་ཇུས་དང་དྲིལ་བསྒྲགས་སྣ་ཚོགས་ཀྱི་ལམ་ནས་བོད་ཀྱི་ལོ་རྒྱུས་དང་རིག་གནས་སོགས་ལ་འཁྱོག་བཤད་བྱས་དང་བྱེད་མུས་ཡིན་པའི་ཁར་བར་སྐབས་ཤིག་ནས་རྒྱ་ནག་གཞུང་གིས་བོད་དང་འབྲེལ་བ་ཡོད་པའི་གཞུང་འབྲེལ་ཡིག་ཆ་དང་གསར་འགོད་གསལ་བསྒྲགས་ཆབ་སྲིད་དྲིལ་བསྒྲགས་སོགས་ཀྱི་ནང་བོད་ལ Tibet ཞེས་པའི་དབྱིན་ཡིག་ཐ་སྙད་དེ་ཡི་ཚབ་ཏུ་ཨུ་ཚུགས་ངང་ནས་རྒྱ་ཡིག་གི་ཐ་སྙད Xizang ཞེས་པ་དེ་བཀོལ་སྤྱོད་བྱེད་འགོ་བཙུགས་ཡོད་པ་རེད། དཔེར་ན་ཉེ་ལམ་ཐོན་པའི་གནས་ཚུལ་གསར་ཤོས་ཤིག་ནི་བོད་ཉིང་ཁྲི་ས་ཁུལ་དུ་བསྐོང་ཚོགས་གནང་བའི་ཧི་མ་ལ་ཡའི་རི་རྒྱུད་དང་འབྲེལ་བའི་རྒྱལ་སྤྱིའི་མཉམ་ལས་ཀྱི་གླེང་སྟེགས་ཐེངས་གསུམ་པ་ཟེར་བའི་ཐོག་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱིང་གིས་གཏམ་བཤད་སྤེལ་བའི་ནང། བར་སྐབས་ཤིག་ནས་རྒྱ་ནག་གཞུང་འབྲེལ་བརྒྱུད་ལམ་ཁག་དང་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་གཞུང་འབྲེལ་ཡིག་ཆའི་ནང་བོད་ལ་དབྱིན་ཡིག་གི་ཐ་སྙད་དུ Xizang ཞེས་པའི་བྲིས་འགོ་བཙུགས་ཡོད་པ་ལས་རྒྱལ་སྤྱིའི་རང་བཞིན་གྱི་བེད་སྤྱོད་བྱེད་བཞིན་པའི Tibet ཞེས་པའི་ཐ་སྙད་དེ་བྲིས་མེད་ཚུལ་བརྗོད་འདུག། དེའི་ཐད་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་རྒྱ་ནག་གཞུང་གི་ཆབ་སྲིད་ཀྱི་དགོས་མཁོའི་དབང་གིས་བོད་ལ་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ངོས་ལེན་ཡོད་པའི Tibet ཞེས་པའི་ཐ་སྙད་དེ་ཡོངས་གྲགས་ཀྱི་ཐོག་ནས Xizang ཞེས་པའི་རྒྱ་ཡིག་གི་ཐ་སྙད་ལ་བསྒྱུར་ཐབས་གནང་མུས་ཡིན་པའི་བྱ་སྤྱོད་དེ་ནི་ལོ་རྒྱུས་རྡོག་རོལ་བཏང་བ་ཞིག་ལ་བོད་མིའི་སྒྲིག་འཛུགས་ཀྱིས་ངོས་འཛིན་བྱེད་ཀྱི་ཡོད་པ་མ་ཟད་མཐའ་གཅིག་ཏུ་ངོ་རྒོལ་ཡོད་པ་གསུངས་བྱུང། འདི་ཏག་ཏག་བསྡད་ཀྱི་ཡོད་མ་རེད། ལུང་པ་ཆེན་པོ་ཅིག་ཡིན་པའི་ཐོག་ནས་རྒྱལ་ཁབ་ཆེན་པོ་ཅིག་ཡིན་པའི་ཐོག་ནས་བྱེད་སྟངས་ཆེན་པོ་འདི་ནོར་གྱི་ཡོད་རེད་དེ་བས་བརྩམས་པ་ལ་ད་ལྟའི་གནས་སྟངས་ཐོག་ལ་ཡིན་པ་ནི་བོད་མིའི་སྒྲིག་འཛུགས་ངོས་ནས་འདི་མཐའ་གཅིག་ཏུ་ངོ་རྒོལ་ཞེས Xizang གི་ཚིག་དེ་ཚོ་བེད་སྤྱོད་གཏོང་རྒྱུར་མཐའ་གཅིག་ཏུ་ངོ་རྒོལ་བྱས་དང། དེ་ལས་ཕན་འབེབས་ཀྱིས་རྒྱ་ནག་གཞུང་ནས་བོད་མིའི་མངོན་འདོད་སྒྲུབ་དགོས་འདིའི་སྒང་ལ་དོ་སྣང་སྤྲད་དགོས་འདི་ངེས་པར་དུ་བསམ་བློ་གཏང་དགོས་རེད་ཅེས་འདི་ཞུ་འདོད་ཡོད། འདས་པའི་ལོ་ངོ་བཅུ་ཕྲག་དྲུག་ལྷག་རིང་ཨ་མི་རི་ཀ་དང་རྒྱ་གར་ཚུད་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་དང་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་སོགས་ཀྱི་ཡིག་ཆའི་ནང་ཡོངས་གྲགས་ཀྱི་དབྱིན་ཡིག་གི་ཐ་སྙད Tibet ཞེས་པ་དེ་འཁོད་ཡོད་པ་ལས Xizang ཞེས་པའི་ཐ་སྙད་དེ་བེད་སྤྱོད་བྱས་པའི་སྲོལ་མེད་པ་རེད། དཔེར་ན། ཉིས་སྟོང་ཉི་ཤུ་ལོ་ཡི་ཨ་མི་རི་ཀའི་བོད་དོན་སྲིད་བྱུས་དང་རྒྱབ་སྐྱོར་ཁྲིམས་ཡིག་ནང Tibet ཞེས་པའི་དབྱིན་ཡིག་ཐ་སྙད་དེ་བཞིན་ཐེངས་བཅུ་ལྷག་བཀོད་སྤེལ་བྱས་ཡོད་པ་འདི་ནི་ལོ་རྒྱུས་ཐོག་ནས་ཧ་ཅང་གི་གལ་འགངས་ཆེན་པོ་ཆགས་ཡོད། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་དབྱིན་ཡིག་ནང Tibet དང་རྒྱ་ཡིག་སྟེང Xizang ཞེས་པའི་ཐ་སྙད་དེ་གཉིས་ལ་དེ་སྔ་ཁྱད་པར་མེད་ཀྱང་ཕྱིས་སུ་རྒྱ་ནག་དམར་ཤོག་སྲིད་གཞུང་གསར་བཙུགས་ཀྱིས་ཤིམ་ལ་ཆིངས་ཡིག་བཞག་པའི་རྗེས་འབྲས་སུ་ཐ་སྙད་དེ་གཉིས་བཀོལ་སྤྱོད་བྱེད་རྒྱུའི་ཐད་ཁྱད་པར་ཆེན་པོ་ཕྱིན་ཏེ། དེ་སྔ་བོད་གཞུང་དགའ་ལྡན་ཕོ་བྲང་གི་དབང་བསྒྱུར་འོག་ཡོད་པའི་ས་ཁུལ་གཅིག་པུར Xizang ཞེས་འབོད་སྲོལ་ཡོད་པ་ལྟ་བུ་བཟོས་ཡོད་ཅེས་འགྲེལ་བརྗོད་གནང་བྱུང། དེ་ལྟར་ཤིམ་ལ་ཆིངས་ཡིག་ནང་ལ། ཤིམ་ལ་ཆིངས་ཡིག་ང་ཚོ་བོད་ཡིག་ནང་ལ་ཡོད་རེད་དབྱིན་ཡིག་ནང་ལ་ཡོད་རེད་རྒྱ་ཡིག་ནང་ལ་ཡོད་རེད། རྒྱ་ཡིག་ནང་ལ། བོད་ཕྱི་ནང་ཟེར་ཡ་བྱེད་བ། ཕྱི་མ། བོད་ཕྱི་བོད་ནང། ནང་གི་བོད་ཕྱི་གི་བོད་ཟེར་ནས་དབྱེ་བ་གཉིས་ཡོད་བ། དེ་ནང་ལ་རྒྱ་ཡིག་ནང་ལ་ག་རེ་བྲིས་ཡོད་རེད། ནང་གི་གཙང་ཕྱི་གི་གཙང་ཟེར་ནས། དེ་སྒང་གཙང་དེ་བོད་ཆོལ་ཁ་གསུམ་ཚང་མ་དལ་དུ་ཆགས་བསྡད་ཡོད་རེད། འོན་ཀྱང་དེ་རྗེས་སུ་ཕན་ཚུན་དམག་འཁྲུག་རྒྱག་ནས་བོད་ཕལ་ཆེར་ས་ཆ་ཕྱེད་ཀ་ཙམ་གཅིག་རྒྱ་ནག་འོག་ཚུད་པ་རེད་པ། དེ་ནས་བཟུང་ནས་རྒྱ་ནག་དེ་ནས་གཙང་ཟེར་ཡ་བྱས་བ། དེ་དེ་ནས་བོད་པས་བོད་གཞུང་དགའ་ལྡན་ཕོ་བྲང་གཞུང་དབང་བསྒྱུར་བྱས་དེ་ས་ཆ་དེ་ལ་བཀོལ་བདེ་བ་འདྲ་བོ་འདྲ་བེད་སྤྱོད་བཏང་བསྡད་ཡོད་རེད། ག་རེ་རེད་ཟེར་ན་དེ་དབང་བསྒྱུར་བྱས་མེད་པ་དེ་ཚོ་ཁོ་ཚོ་དེ་ནས་ཁ་ཤས་ཟི་ཁྲོན་ལ་ཡིན་ཁ་ཤས་མཚོ་སྔོན་ཡིན་མིན་ས་ཆ་དེ་གི་མིང་བཏགས་བསྡད་ཡོད་རེད། ཨོ་ད་དེ་ནས་ནི་འགོ་བཟུང་སྟེ་རྒྱ་ཡིག་ནང་གི་གཙང་ཟེར་ཡ་བྱས་བ། ཕལ་ཆེར། ལོ་བརྒྱ་ཙམ་ཅིག་རེད། དེ་ནི་དགའ་ལྡན་ཕོ་བྲང་གཡང་ཨོང་གིས་བྱས་བདེ་བ་དེ་ལ་གོ་བདེ་བ་འདྲ་བོ་ཞིག་ཆགས་བསྡད་ཡོད།
གཞི་རྩའི་ཆ་ནས་བོད་ལ་རྒྱ་ཡིག་ཐད་ནས་ཤི་ཙང་ཞེས་པའི་གོ་དོན་ནི་ནུབ་ཀྱི་བོད་ཅེས་པའི་དོན་ལ་ཡང་གོ་གི་ཡོད་པ་དང་ཡང་ཕྱོགས་གཞན་ཞིག་ནི་ཤི་ཙང་ཞེས་པ་ནི་ནུབ་ཀྱི་གཏེར་མཛོད། Western Treasure། ཞེས་པའི་དོན་ལ་ཡང་གོ་གི་ཡོད་པ་དེང་གི་ལོ་རྒྱུས་སྨྲ་བ་ཚོས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། དེ་ཡང་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་ཆེན་གྱི་ལོ་རྒྱུས་སློབ་དཔོན་བྱམས་པ་བསམ་གཏན་ལགས་ཀྱིས། བོད་ལ་ཤི་ཙང་ཞེས་པའི་ཐ་སྙད་དེ་ཐོག་མར་བྱུང་ཚུལ་ནི་དེ་སྔོན་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་མེད་བརྒྱད་ལོར་མན་ཇུ་གོང་མའི་སྲིད་གཞུང་གི་ཟི་ཁྲོན་ཞིང་ཆེན་གྱི་དམག་དཔོན་ཀྲོའུ་ཨེར་ཧྥན་གྱིས་བོད་ལ་བཙན་འཛུལ་བྱས་པའི་སྐབས་ཁོང་གིས་ཀོང་པོ་རྒྱ་མདའ་ནས་དར་རྩེ་མདོ་ཡི་བར་གྱི་ས་ཁུལ་ལ་ཤི་ཙང་ཞེས་མིང་བཏགས་ཡོད་ཚུལ་འགྲེལ་བརྗོད་གནང་བྱུང། བོད་ལ་ཤི་ཙང་ཟེར་ཉེན་དེ་ཐ་སྙད་དང་པོ་བཏགས་ཉེན་དེ། མན་ཇུ་གོང་མའི་སྲིད་གཞུང་གི་དམག་དཔོན་ཀྲོའུ་ཨེར་ཧྥན་ཟེར་ཉེན། བོད་དུ་ཆིག་སྟོང་དགུ་བརྒྱ་བཅུ་མེད་དྲུག་ལ་དཔུང་འཇུག་བྱེད་ཉེན་དེ་གིས། ཆིག་སྟོང་དགུ་བརྒྱ་བཅུ་མེད་བརྒྱད་ཀྱི་ལོ་ལ། ཀོང་པོ་རྒྱ་མདའ་ནས་དར་རྩེ་མདོ་བར་གྱི་ས་ཁྱོན་དེ་ལ། ཨ་ནི། ག་རེ་ཟེར་ཤི་ཙང་ཞིང་ཆེན་ཞེས་ནས་མིང་བཏགས་པ་ཡིན། བཏགས་ཀྱི་ཡིན། དེ་ཁོས་ཁྱབ་བསྒྲགས་བྱས་པ་དེ་རེད། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་བོད་ལ་ཤི་ཙང་ཞེས་པའི་ཐ་སྙད་བྱུང་ཚུལ་ནི་དེ་སྔ་བོད་ལ་བཙན་པོའི་རྒྱལ་རབས་དང་ས་སྐྱའི་དབང་བསྒྱུར། ཕག་གྲུའི་རྒྱལ་རབས་གཙང་པའི་རྒྱལ་རབས་དེ་བཞིན་དགའ་ལྡན་ཕོ་བྲང་གི་སྲིད་གཞུང་སོགས་བྱུང་ཡོད་པ་ལས་གཙང་པ་རྒྱལ་པོས་དབང་བསྒྱུར་བྱས་པའི་སྐབས་བོད་ལ་ཤི་ཙང་ཞེས་པའི་ཐ་སྙད་དེ་ཐོབ་ཡོད་པར་འགྲེལ་བརྗོད་གནང་གི་འདུག། གཞན་ཡང་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་བོད་ལ་དབྱིན་ཡིག་གི་ཐ་སྙད Tibet ཞེས་པའི་མིང་ཚིག་དེ་མུ་མཐུད་བཀོལ་སྤྱོད་བྱེད་མུས་ཡིན་པའི་ཁར། འདི་ནི་བོད་ཆོལ་ཁ་གསུམ་ལ་ཁྱབ་པའི་ཐ་སྙད་ཞིག་ཀྱང་ཡིན་པ་མ་ཟད་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་རྒྱལ་སྤྱིའི་སྤྱི་ཚོགས་ནང་བོད་དེ་ལོ་རྒྱུས་ཐོག་ནས་རང་བཙན་རྒྱལ་ཁབ་ཅིག་ཡིན་པ་གསལ་སྟོན་བྱེད་རྒྱུ་ཡི་ཞུ་གཏུག་ལས་འགུལ་མུ་མཐུད་སྤེལ་མུས་ཡིན་པ་གསུངས་བྱུང། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
རྣམ་པ་ཚོ་གིས་ད་ལྟ་ཉན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། ད་ནི་ཨ་སྒྲོན་གྱིས་ཕྱོགས་སྒྲིག་བྱས་པའི་གི་དམིགས་བསལ་གྱི་གསར་འགྱུར་དུ་ཉན་རོགས། རྒྱ་ནག་གཞུང་གིས་ད་ལོ་ཕྱི་ཟླ་དགུ་པ་ཡི་ནང་རྒྱ་ནག་གི་སྟོན་དུས་སློབ་གྲྭ་ཁག་འགོ་བཙུགས་པ་དང་འབྲེལ་ནས་བོད་ཁམས་དཀར་མཛེས་ས་ཁུལ་ཡོངས་ཀྱི་གཞུང་གཉེར་སློབ་གྲྭ་ཁག་ཏུ་བོད་སྐད་ཀྱི་སློབ་ཁྲིད་མེད་པ་བཟོས་ཡོད་པ་རེད། དཀར་མཛེས་ཁུལ་གྱི་སློབ་གསོ་ལས་ཁུངས་ཀྱིས་ས་ཁུལ་ཡོངས་ཀྱི་སློབ་གྲྭ་ཁག་ཏུ་བཀོད་ཁྱབ་བཏང་ཡོད་ན་ཡང་དགེ་རྒན་ཚོར་ཚོགས་འདུ་ཚོགས་ནས་འགྲེལ་བཤད་རྒྱག་པ་ཙམ་ལས་ཡིག་ཆ་སོགས་མཁོ་སྤྲོད་རྩ་བ་ནས་མི་བྱེད་པ་དང་ལྕགས་ཟམ་ཁ་སློབ་འབྲིང་གི་ནང་ལ་བོད་ཡིག་མེད་པར་བཟོས་ཡོད་སྐོར་བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད། རྒྱ་ནག་གཞུང་གིས་བོད་ཁམས་དཀར་མཛེས་ས་ཁུལ་ཡོངས་ཀྱི་སློབ་འབྲིང་ཁག་གི་གསར་དུ་བསྡུས་པའི་གི་འཛིན་གྲྭ་ཚང་མ་ཡི་ནང་ལ་བོད་སྐད་ཀྱི་སློབ་ཚན་མེད་པ་བཟོས་ཡོད་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་གི་བར་དེར་སློབ་གྲྭ་ཚང་མ་ཡི་ནང་བོད་ཡིག་གི་སློབ་ཁྲིད་རྩ་ནས་མེད་པ་བཟོ་དགོས་པ་སྲིད་གཞུང་གི་བཀོད་ཁྱབ་ཡིན་པ་བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཡི་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད།

དེ་གི་ཐོག་ནས་ཇི་ལྟར་བྱེད་ཡ་མེད་པ་བཅས་ངང་ཐོག་ནས་ཆགས་བསྡད་ཡག་གི་དེ་གནས་ཚུལ་ཅིག་དོན་གྱི་འདུག་ག་ད་དཀར་མཛེས་བོད་རིགས་རང་སྐྱོང་ཁུལ་ལ་ཆ་བཞག་པ་ཡིན་ན། ད་ཁམས་ལྷོ་གི་ས་ཁུལ་དང་ཁམས་བྱང་གི་ས་ཁུལ་ཁམས་ཤར་གི་ས་ཁུལ་ད་ཁམས་ཤར་གི་ས་ཁུལ་ལ་དུས་ཚོད་དར་རྩེ་མདོ་དེ་ག་ནང་བཞིན་གྱི་རྒྱ་མི་གི་ཅིའུ་ལུང་ཞན་ལ་རེ་བརྒྱད་ཟིལ་རྫོང་དེ་ག་ནང་བཞིན་གྱི

ནི་གོང་བུ་གཅིག་མཐུན་གྱི་ལས་དབང་ཟེར་ཡག་ནི་དེ་འདྲ་ཡོངས་རྫོགས་ཀྲུང་ཧྭ་མི་རིགས་ཟེར་ཡག་དེ་ང་ཚོ་ཀྱི་མི་རིགས་ཁ་ཁ་འདྲ་མི་འདྲ་གང་ཡང་མེད་ཡོངས་རྫོགས་མི་རིགས་གཅིག་དེ་ལ་སྐད་ཡིག་གཅིག་ལོ་རྒྱུས་གཅིག་དེ་ནང་བཞིན་གྱི་རིག་གཞུང་གཅིག་དེ་ཡོངས་རྫོགས་དེ་འུ་འགྲོ་གི་དེ་འདྲ་གི་སྲིད་ཇུས་ཀྱི་འོག་ལ་ཨ་ནི་སྔོན་མ་མི་རིགས་ས་གནས་རང་སྐྱོང་གི་དེ་འདྲ་ཁྲིམས་ལུགས་ཡོད་པའི་གི་སོ་སོ་ཀྱི་སྐད་ཡིག་སློབ་སྦྱོང་བྱེད་ཆོག་སྐད་ཡིག་བྱེད་ཆོག་དེ་ཚོ་ཚང་མ་དེ་ཨ་ནི་མི་རིགས་སོ་སོ་གི་ཀྱི་ངོ་བོ་དེ་སྲུང་ཡ་དང་དེ་གི་ཅན་པའི་མི་རིགས་ཀྱི་ལ་རྒྱ་ཡོད་ཡ་དེ་གི་ཅན་གྱི་མི་རིགས་ཁ་བྲལ་འགྲོ་ཡ་གི་དེ་འདྲ་ཀྱི་ངོ་བོ་མཐའ་དུ་མི་རིགས་རྩ་མེད་ཏུ་རྩ་མེད་བཏང་ཡ་དེ་ང་ཚོ་ལ་དེ་ཡ་དེ་མི་རིགས་ཀྱི་དེ་མེད་པ་བཟོ་དགོས་པ་ཡ་ནི་དེ་གི་སྐད་ཡིག་མེད་པ་བཟོ་དགོས་པ་དེ་ཡི་ལོ་རྒྱུས་མེད་པ་བཟོ་དགོས་ཡ་དེ་གི་ཅན་གྱི། སློབ་གྲྭ་ཁག་ཡོངས་རྫོགས་འདི་ལ་ཉོན་མྱོང་ཡོད་ཅེས་པ་དེ་ཚང་མས་མཐར་ཐུག་གི་དམིགས་ཡུལ་གཙོ་བོ་དེ་བོད་མི་རིགས་དེ་རྩ་བརླག་ཏུ་བཏང་བའི་ཆེད་ཡིན་པ་ནི་ཧ་ཅང་གསལ་པོ་རེད། སྤྱིར་དེང་སྐབས་རྒྱ་ནག་གཞུང་གིས་བོད་ནང་གི་ས་ཁུལ་མང་ཆེ་བ་ཡི་ནང་ལ་རྒྱ་སྒྱུར་སློབ་གསོ་ལག་བསྟར་བྱེད་འགོ་ཚུགས་ཡོད་པ་ལ་བརྟེན་ནས་དཀར་མཛེས་ཁུལ་གྱི་སློབ་གྲྭ་ཁག་ནང་བོད་ཡིག་སློབ་ཁྲིད་མེད་པ་བཟོ་བ་དང་འབྲེལ་ནས་སྤྱི་ཚོགས་དང་སློབ་གསོ་ནི་གསོན་ཐབས་མེད་པའི་གནས་སུ་ལྷུང་བཞིན་ཡོད་འདུག་ཅེས་བོད་ནང་གི་འབྲེལ་ཡོད་ནས་གསུངས་ཡོད་པ་རེད།

འདི་ནི་རྒྱ་ཡིག་གི་ཚགས་པར་དང་དུས་དེབ་ནང་ལ་བོད་ཀྱི་གནད་དོན་ཐོན་པ་ཞེས་པའི་གི་ལེ་ཚན་ཏེ། ཨ་སྒྲོན་གྱིས་ཕྱོགས་བསྒྲིགས་བྱས་པ་འདི་ཉན་རོགས་གནང། ཉན་མཁན་རྣམ་པ་ཚོ་གོང་དུ་ངོ་སྤྲོད་ལྟར་དེ་རིང་གི་ལེ་ཚན་འདིའི་ནང་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་གི་སྲིད་དབང་སྒེར་འཛིན་གྱི་དབང་ཤུགས་ཀྱི་འོག

ད་ལྟ་རྒྱ་ནག་བཅས་ཀྱི་རྒྱལ་སྤྱི་གི་གནས་སྟངས་དེ་གི་འོག་ལ་རྒྱ་མི་དེ་ཕྱི་རྒྱལ་ལ་འགྲོ་ཡ་དེ་དཀའ་ལས་ཁག་པོ་ཞེ་པོ་ཆགས་འགྲོ་གི་ཡོད་རེད་སྔོན་མ་ཁོང་ཚོ་གུང་སེང་དེ་འདྲ་ཡོད་དུས་ཨ་ཉི་ཧོང་རེད་དེ་ག་ནང་བཞིན་གཡས་གཡོན་གྱི་རྒྱལ་ཁབ་མང་པོ་ཅིག་ལ་འགྲོ་དེ་ཨ་ཤེ་ལོ་ཞེ་པོ་ཅིག་འགྲོ་ཐུབ་ཡ་གི་ཡིན་ནའི་ཡང་ད་ལྟའི་ཆ་ལ་རྒྱ་ནག་གི་ཨ་ནི། ཕྱི་རྒྱལ་ལག་ཁྱེར་གྱི་ཐོག་ལ་ཨ་ནི་མཐོང་མཆན་རག་ཁག་པོ་རྒྱ་མི་ལ་འདུག་པ་ཨ་ཁོ་རང་ཚོ་དམིགས་བསལ་ཨ་ནི་དཔལ་འབྱོར་ཉམས་རྒུད་ཕྱིན་ཏེ་ཨ་ཕྱི་རྒྱལ་ལ་འགྲོ་ཡག་དེ་ཉུང་བ་ཡིན་དུས་ད་བོད་རང་སྐྱོང་ལྗོངས་རེད་དེ་ནི་གཡས་གཡོན་གྱི་ང་ཚོ་བོད་ཀྱི་ས་ཁུལ་ཁག་མང་པོ་ཞེ་པོ་ཅིག་ལ་རྒྱ་མི་ཡུལ་སྐོར་སྤྲོ་འཆམ་འགྲོ་ཡག་དེ་ཁོ་ཚོ་སྲིད་ཇུས་ཆགས་ཀྱི་འདུག་ད་དེ་སྲིད་ཇུས་ཆགས་དེ་ཡུན་རིང་མོ་འགྲོ་པ་རེད་ག་ལེ་ག་ལེ་ཡུལ་སྐོར་སྤྲོ་འཆམ་གྱི་མིང་དེ་གི་ཐོག་ལ་རྒྱ་མི་མང་པོ་ཅིག་དེ་ཡོང་འབབ་བཟོ་ཡག་གི་ཆེད་དུ་ཟ་ཁང་དང་ཚོང་ཁང་མང་པོ་ཅིག་རྒྱ་མི་དེ་ཡོང་བ་མ་ཚད་གནས་ཆོས་ཡག་གི་ཆ་རྐྱེན་དེ་བསྐྲུན་ཏེ་མཐའ་མ་ས་ཆ་ཡོངས་རྫོགས་ཁོ་ཚོ་གི་ཟིན་ཐུབ་ཡག་གི་སྲིད་ཇུས་དེ་ལག་བསྟར་བྱས་ཏེ། དེ་ནས་ཡང་གི་རྗེས་ལ་ནི་བཅའ་སྡོད་ནི་ལས་གཞི་དེ་ཤུགས་ཆེན་པོ་འབྱུང་འགོ་བརྩམས་པ་ཡིན་པ་དེ་དང་པོ་དེ་དེ་རྗེས་མཚོན་གྱི་འདུག། དོན་ཚན་གཉིས་པ་ད་དཔལ་འབྱོར་གཅིག་པུ་ལ་ཞུས་པ་ཡིན་ན་ངས་གནས་ཚུལ་ཁ་ཤས་བསྔོགས་པ་ཡིན་ཉིས་སྟོང་བཅུ་ལོ་ལ་དཔེར་ན་མི་འབོར་ག་ཚོད་ཅིག་འགྲོ་འདུག་ཉིས་སྟོང་བཅོ་ལྔ་བཅུ་བརྒྱད་བཅུ་བདུན་དེ་ཚོའི་སྐབས་སུ་མི་འབོར་དང་ད་ལྟ་གི་མི་འབོར་དེ་ས་ཡ་ཧ་ལམ་གསུམ་ཙམ་གྱིས་ཀྱི་ཕལ་ཆེར་སྟོང་ཕྲག་བཅོ་ལྔ་ཙམ་གྱི་ལྷ་སྐུ་འདུག་དེ་ནི་དཔལ་འབྱོར་དེ་ཤུགས་ཆེན་པོ་མ་རེད་དཔལ་འབྱོར་ཤུགས་ཆེན་པོ་མེད་པར་ག་རེ་ཆགས་འདུག་ཞུས་པ་ཡིན་ནའི་ད་ནི་ཁོ་ཚོ་ཨ་ནི་མེས་རྒས་ལ་ཅིག་འཁྱམ་འཁྱམ་འགྲོ་ཡ་མང་དུ་ཞེ་པོ་ཅིག་འགྲོ་སོང་གཏོང་ཡ་གི་དངུལ་དེ་སྔོན་མ་ལས་དཔལ་ལས་ཉུང་རུ་འགྲོ་བསྡད་ཡོད་པ་ད་ཁོ་ཚོ་ཤེས་ཡ་དེ་སྟོང་ཕྲག་བཅོ་ལྔ་ཙམ་གྱི་མང་དུ་བཟོ་ཐུབ་མི་འདུག་དེ་ཡིན་དུས་མི་འབོར་ལ་བསྡུར་པ་ཡིན་ན་དཔལ་འབྱོར་ཉམས་རྒུད་ཆེན་མོ་དེ་ཕྱིན་འདོད་པ་དེ་ན་མཚོན་མངོན་དུ། ཡང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་བོད་གནས་ལྟ་ཞིབ་པ་རིན་ཆེན་བཀྲ་ཤིས་ལགས་ཀྱིས་བོད་རང་སྐྱོང་ལྗོངས་ཀྱི་ནང་ལ་ཡུལ་སྐོར་བ་ཧ་ཅང་མང་པོ་ཞིག་འགྲོ་གི་ཡོད་རེད་ཡིན་ན་ཡང་དེ་ཡི་ནང་གི་བརྒྱ་ཆ་དགུ་བཅུ་ཡན་ཆད་དེ་ནི་རྒྱ་མི་རིགས་ཡིན་པ་ལས་བོད་མི་དང་ཕྱི་རྒྱལ་བ་ཧ་ཅང་ཉུང་ཉུང་ཡིན་པའི་དགོངས་ཚུལ་གསུངས་ཡོད་པ་རེད།

སྐུ་ཞབས་ཀུན་དགའ་བཀྲ་ཤིས་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་དམ་དྲག་ཤུགས་ཆེ་བྱས་པ་དེ་གིས་རྒྱ་ནག་གཞུང་གིས་བོད་མི་ཚོ་འདུ་འཛོམས་བྱེད་པ་ལ་དངངས་འཚབ་ཡོད་པར་མཚོན་གྱི་ཡོད་པ་མ་ཟད་རྒྱ་ནག་གཞུང་གིས་མགོ་ནས་མཇུག་བར་བོད་མི་ཚོ་ལ་ཡིད་ཆེས་བྱས་མྱོང་མེད་པ་མཚོན་གྱི་ཡོད་སྐོར་འགྲེལ་བརྗོད་དེ་འདྲ་གནང་བྱུང། ད་ཡུལ་སྐོར་སྤྲོ་འཆམ་ཡོང་མཁན་དེ་གས་ཀྱི་ཡོང་འབབ་ཡོང་དུས་དེའི་ཐོག་ནས་གཅིག་ག་རེ་བསྟན་གྱི་ཡོད་རེད་ཟེར་ན་ཨ་ནི་བོད་ནང་གི་དགོན་སྡེ་གྲྭ་ཚང་དེ་གས་དེ་ལྟ་དངོས་གནས་བྱས་ན་ཨ་ནི་ཆོས་བྱེད་དགེ་འདུན་གྱི་བསྡད་ས་དང་ཆོས་བྱེད་སའི་ས་ཆ་རེད་པ་རེད་དེ་ལས་ད་དེ་གས་དེ་ལ་ཡང་ཨ་ནི་ག་རེ་བྱས་བསྡད་ཡོད་རེད་ཟེར་ན་ཡུལ་སྐོར་སྤྲོ་འཆམ་གྱི། འབྱུང་ཁུངས་ཟེར་གི་ཡོད་པ་ཁོང་ཚོས 旅游 ཚད་ད Tourist Resource ཟེར་ཏེ་འོ་དེ་ཚོ་དེ་དེ་ཡོང་ཁུངས་བཟོ་ཡ་རང་ལ་དམིགས་བྱས་ཁོང་ཚོས་ལྟ་གི་ཡོད་པ་རེད་འོ་དེའི་ཐོག་ནས་རྣམ་འགྱུར་དེ་མི་མང་པོས་སྣེ་ལེན་བྱེད་ཀྱི་ཡོད་བོད་ལ་དགག་བྱ་མེད་རྣམ་འགྱུར་བསྟན་དགོས་རེད་དོན་དག་སྙིང་པོ་དེ་ཁོང་ཚོས་ཕྱི་རྒྱལ་མི་དང་བཅས་བོད་ལ་ཡར་ངོས་བཟོ་གི་ཡོད་རེད་དེ་དོན་དག་གཅིག་རེད་གང་ལྟར། བོད་ནང་ལོགས་ལ་ཡང་སྤྱི་ཡོངས་ཀྱི་ཆ་ནས་ཆ་བཞག་པ་ཡིན་ན་གང་ལྟར་ད་རེས་ཀྱི་རྒྱལ་འཛུགས་དུས་ཆེན་ཡིན་མིན་ལ་མ་ལྟོས་པའི་ནམ་རྒྱུན་ནས་ལས་བྱེད་པ་ད་ཨ་ཅང་ཅང་ཨ་ནི་རྒས་ཡོལ་ཕྱིན་པའི་ལས་བྱེད་ཡིན་ནའི་ལས་མཆོད་མཇལ་ལ་ཡང་འགྲོ་ཆོག་གི་ཡོད་མ་རེད་ཁོང་ཚོས་བཀག་གི་ཡོད་རེད་དེ་ཕྱིན་པ་ཡིན་ན་ཨ་ནི་རྒས་ཕོགས་ནས་ཨ་ནི་བརྒྱ་ཆ་བཅད་ཀྱི་ཡོད་ཆད་དངུལ་བཅད་པ་དེ་ལྟ་དེ་དངོས་ཡོད་གནས་ཚུལ་རང་རེད་ད་དེའི་ཐོག་ནས་ག་རེ་བསྟན་གྱི་ཡོད་རེད་ཟེར་ན་ཨ་ནི་རྒྱ་ནག་གཞུང་གིས་བོད་ནང་ལོགས་ལ་ཡང་ད་ཅིག་མངོན་གསལ་མེད་པའི། ཨ་ནི་དམ་དྲག་བྱེད་ཀྱི་ཡོད་པ་གཅིག་དང། ཨ་ནི་དངོས་གནས་བྱས་ན། བོད་མི་རིགས་འདི་ནང་པ་སངས་རྒྱས་པའི་ཆོས་ལ་དད་པ་བྱེད་མཁན་མི་རིགས་ཡིན་དུས་མཆོད་མཇལ་གནང་ན་ག་རེ་ཡོད་རེད་པ། རེད་དེ་ད་ཁོང་ཚོས་འདི་དམ་དྲག་བྱེད་ཡ་དེ་རྒྱུ་མཚན་འདིས་ཨ་ནི། མཆོད་མཇལ་ཕྱིན་མི་མང་པོ་ཞིག་འཛོམས་འདི་འདྲ་བྱས་པ་ཡིན་ན